འདི་བྷི་ཨོ་ཨེའི་ཨ་རིའི་བོད་སྐད་རླུང་འཕྲིན་ཁང་གིས་ང་ཚོ་སོ་ཡཱ་ལ་བོད་ཀྱི་གླུ་གར་རྒྱ་མཚོ་བོད་གཞས་ལས་རིམ་འདིའི་ནང། ལོ་རབས་ཉིས་སྟོང་ལོའི་ནང་བོད་དང་བཙན་བྱོལ་ནང་ཡོད་པའི་བོད་མི་གཞས་པ་དང་གཞས་མ་གང་འཚམ་ཞིག་གིས་དེང་དུས་ཕྱི་རྒྱལ་ནུབ་ཕྱོགས་ཀྱི་ཡུལ་ལུང་ན་དར་ཁྱབ་ཆེ་བའི Let's Rock Tibetan ད་བོད་གཞས་གར་པོ་འཁྲུག་པོ་ཞིག་བཏང་དང་ཞེས་པའི་གཞས་སྣ་ཁག་ཅིག་རྒྱང་སྲིང་ཞུ་རྒྱུའི་ཐོག་མ་དེར། ཨ་མདོ་དཔལ་དགོན་གྱིས་བཏང་བའི་ཨ་ཁུ་པད་མ་ཞེས་པ་དེ་བོད་གཞུང་ཟློས་གར་ཚོགས་པའི་ཨ་ཀ་མའི་རོལ་དབྱངས་ཚོགས་པའི་གཞས་མ་པ་སངས་ལྷ་མོ་ལགས་ནས་ཇར་མ་ནིར་བཏང་བའི་གླུ་གཞས་དེ་གསན་རོགས་གནང།

ཡང་སུད་སིར་རྟེན་གཞི་བྱས་པའི་རྣམ་གླིང་བློ་བསྟན་ལགས་ཀྱིས་བོད་ཀྱི་ཁོར་ཡུག་དང་འབྲེལ་བའི་བོད་ནས་བཏང་བའི་གཞས་དེ་ནུབ་ཕྱོགས་པའི་རོལ་དབྱངས་ཐོག་ནས་བཏང་བ། This is how it is། ཞེས་པ་དེ་གསན་རོགས་གནང།